གདུག་པ་ཅན་ཐམས་ཅད་ཚར་གཅོད་པར་གྱུར། དེ་ཁྲོ་བཅུ་རྒྱས་པ་དེ་ལྟར་འདུས་པ་ཆེན་དེས་དུ་བ་ཁོ་ན་གཅིག་འདུ་བ་དེ། དུ་བ། འོ་དེ་བཞིན་གདགས་པའི་འོ། ཁོང་ཡུམ་གྱི་པདྨ་ལས་སྤྲོས་རྩིབས་བཅུ་རང་རང་གི་གདན་ལ་གདུག་པ་ཅན་ཐམས་ཅད་ཚར་གཅོད་པའི་ཚུལ་གྱིས་འཁོད་པར་གྱུར་ཟེར་འདུས་པ་དེ་ལ་དེ། འོ་ཐུགས་སྲས་ད་དེ་བཞུགས་ལ་ད་གཞི་ནས་ག་རེ་བྱེད་འོ་ཟེར་ན་ད། གཞི་ནས་ཁྲོ་བཅུ་འདི་ད་དྲེད་དང་ད་ཡི་བ་ཁོ་ན།